རྟོག་པ་ལ། དང་པོ་སྤྱིར་བསྟན་པ་དེ་ལ་དེ་ལ་རྟོག་པ་དོན་མཐུན་དང་དོན་མི་མཐུན་དང་རྗེས་དཔག་ཚད་མ་དང་དྲན་ཤེས་དང་དབྱེ་བ་རྩ་ནས་མ་ཕྱེས་པ་དེ་རྟོག་པ་སྤྱི་ཙམ་པ་དེ་ཚོ་སེལ་འཇུག་ཡིན་པ་གོ། བྱེ་བྲག་ཏུ་བཀག་ཡོང་དུས་ད་རྟོག་པའི་ནང་ནས་སུ་གཅིག་སྟོན། སུ་སྟོན་ཟེར་ན། དེ་ཁྱེར་ཚུལ་དེ། ག་རེ་ངོ། རྟོག་པའི་ངོ་བོར་གྱུར་པའི་ཚད་མ་ཆེ་ན་སྦྱོར་བ་རྗེས་དཔག་འདས་མ། འོ་དེ་སུ་སྟོན་ནས་སེལ་འཇུག་ཡིན་པར་བཟོས་པ་ཡིན་ད་བྱེ་བྲག་བསྟན་པ་དེ་ཡིན་པ་དང། བསྟན་པའོ། དང་པོ་ལ་གསུམ་སྟེ་ཐལ་བ་དགོད་པ་དང་དེ་ལ་རང་ལ་མཚུངས་པ་སྤང་བ་དང་དོན་བསྡུ་བའོ།

བུམ་འཛིན་མིག་ཤེས་ཀྱིས་བུམ་པ་ངོ་བོ་གཅིག་པོ་བུམ་པ་གོ་རྟོགས་ཡོང་དུས་དང་བུམ་པ་གོ་སྣང་ཡོང་དུས་ཟེར་ན་འགྲིག་གི་ཡ། བུམ་འཛིན་མིག་ཤེས་ལ་ངོ་བོ་གཅིག་པོ་བུམ་པ་གོ་སྣང་ཡོང་དུས་དང་བུམ་པའི་སྟེང་དུ་མི་རྟག་པ་དང་བྱས་པ་གང་གང་སྣང་གི་འདུག་ཨ། ད་སྣང་ན་རྟོགས་པ་དེ་ལ་དགོས་ཏེ་ཁོ་གཉིས་འགྲོ་སྟངས་གཅིག་པ་ཡིན་པའི་ཕྱིར། ད་ཡིན་པ་དང་ཁོ་གཉིས་སྒྲུབ་འཇུག་ཡིན་པ་འདྲ་འདྲ་ཡིན་པའི་ཕྱིར། འོ་དུག་གི་སྟངས་ཀྱིས་ཨ་ཡིན་རྒྱུ་རེད་དེ། ཨ་རེ་ང་འདི་འདི་མང་པོ་མང་པོ་དར་དར་ཟིན་པ་གཅིག་མང་པོ་ལ་ཡོད་དེ། འོ་དེ་སྲིད་ཡ་ད་དོན་དག་དེ་རེད། དེ་དང་སྒྲ་ལ་སྒྲ་འཛིན་མངོན་སུམ་གྱིས་མ་མཐོང་ཞིང་མ་ཤར་བའི

དེ་འདི་འདི་ཡོག་མེད་འགྲོ། བདག་ཉིད་ཀྱི་བུ་མངོན་སུམ་གྱི་ཚུལ་གྱིས་དེས་དྲངས་པའི་ངེས་ཤེས་བྱ་དེ་དག་ཚིག་ཏུ་མཚུངས་མི་བྱེད། འོ་ཐུག་ཟེར། ད་འདི་དེ་རེད། དོན་གྱི་རང་གི་ངོ་བོ་གཅིག་ཟེར་གོ་ལ། དོན་གྱི་རང་གི་ངོ་བོ་གཅིག་པོ་དེ་བདག་ཉིད་མངོན་སུམ་གྱིས་གྲུབ་ཅིང་ཟེར་བ། བདག་ཉིད་མངོན་སུམ་ཡིན་པ་ལ་ཚད་མ་རྣམས་ཀྱིས་བརྟག་བྱ་གང་ཟེར་ཚད་མ་ཕྱི་མ་རྣམས་ཀྱིས་བརྟག་བྱ་གང་ཟེར་ཁོའི་སྟེང་དུ་བརྟག་དཔྱད་བྱས་ནས་རྟོགས་ཡན་ཅིང་འོག་མའི་ཨ་ཐ། ཚད་མ་རྣམས་ཀྱིས་བརྟག་བྱ་གང་མ་མཐོང་ཆ་ཤས་ཅི་ཞིག་ཡོད་ཟེར་ན་མ་མཐོང་བའི་ཆ་ཅུང་ཟད་ཡོད་མ་རེད་ཟེར་བ། འོ་ཐུག་ཟེར།

དེས་དྲངས་པའི་སྒྲ་ངེས་པའི་ངེས་ཤེས་ཀྱིས་སྒྲ་ཡི་ཆོས་ཐམས་ཅད་ངེས་དགོས་ཀྱི་རེད་རྟོགས་དགོས་ཀྱི་རེད་བསམ་སོང་ང། དེ་རྟོགས་ན་ག་རེ་བྱས་སོང་ན་དེ་ནི་སང་ཉིན་གནངས་ཉིན་སྒྲ་བྱས་པ་དང་སྒྲ་མི་རྟག་པ་རྟོགས་པའི་ཚད་མ་དེ་ཚོ་ལ་དོན་མེད་ཆགས་འགྲོ་གི་རེད་ཟེར། དོན་མེད་དུ་ཐལ་བ་ལས། ཚད་མ་གཞན་ནི་སང་ཉིན་གནངས་ཉིན་ཡོང་ནི་ཡོང་གི་འདུག་ཞེས་པའི་དོན་རེད་ཟེར་གི་ཐལ་བ་བཀོད་ཡག་པོ་འདིའི་དོན་དེ་རེད་ཟེར་བའང་དོན་དེ།